sbs.com.au/tibetan། SBS བོད་སྐད་སྡེ་ཚན་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས། དེ་རིང་གི་ལེ་ཚན་དེའི་ནང་ཉིས་སྟོང་བཅོ་བརྒྱད་ལོའི་སྐྱབས་བཅོལ་བའི་གཟའ་འཁོར་སྐོར་དང། དེ་དང་བསྟུན་ནས་ནེ་ཇར།

ལོ་ན་བཅུ་དགུ་སོན་པའི་བུ་མོ་སྤེན་པ་ཆུ་ལེམ་བོ་ནི་ཁོང་མོའི་པ་ལགས་ཀྱི་ཆབ་སྲིད་ཁ་གཏད་རྣམས་ལས་ཐར་ཆེད་གཞན་ཡུལ་དུ་གྱར་ནས་སྐྱབས་བཅོལ་བར་ཆགས་པ་རེད་འདུག་ཁོང་གིས། ངའི་པ་ལགས་འདས་པོའི་ཆབ་སྲིད་ཁ་གཏད་རྣམས་ཀྱི་རྐྱེན་ང་རང་ཀོང་གོ་ལ་བྲོས་དགོས་པ་བྱུང། ངའི་པ་ལགས་ཁོང་འདས་གྲོངས་སོང་བའི་མྱ་ངན་མཛད་སྒོའི་སྐབས་ཁོང་གི་ཁ་གཏད་རྣམས་ཡོང་ནས་འཁྲུག་རྩོད་ཀྱི་དོན་མེད་རྙོག་དྲ་བཟོས་པ་རེད། དེའི་སྐབས་ང་དང་ངའི་སྤུན་མཆེད་རྣམས་ལོ་ཆུང་ཆུང་ཡིན་པས་ང་ཚོའི་བདེ་འཇགས་ལ་ཉེན་ཁ་ཆེན་པོ་ཡོད་པ་རེད། སྤེན་པ་ལགས་ཀྱི་ཨ་མ་ལགས་ཁོང་རླངས་འཁོར་གྱི་དོན་རྐྱེན་ངན་པའི་འོག་སྲོག་ཤོར་པ་རེད། ཁོང་དང་ཁོང་མོའི་སྤུན་གསུམ་ཡོད་པ་རྣམས་ཀོང་གོ་ནས་བྲོས་བྱོལ་སོང་ནས་ཁེན་ནི་ཡ་ལ་མ་འགྲོ་ཀ་མེད་བྱུང་ཡོད། ཁེན་ནི་ཡའི་ནང་ང་ཚོ་བདེ་སྙེགས་ཐུབ་ཀྱི་མེད་ནའང་དེར་ཀོང་གོ་ལས་ཉེན་ཁ་ཅུང་ཆུང་བ་ཡོད། འོན་ཀྱང་ཐེངས་ཤིག་ངའི་སྤུན་མཆེད་ཅིག་ལ་གནོད་སྐྱོན་བཟོས་པ་རེད། ང་ཚོའི་བསམ་པར་ངའི་པཱ་ལགས་ཀྱི་ཁ་གཏད་ཚོས་ང་ཚོར་རྗེས་འདེད་བྱེད་ཀྱི་ཡོད་པ་རེད་བསམ་ནས་ང་ཚོ་ཁང་པའི་ཕྱིར་ཐོན་ཕོད་ཀྱི་མེད་གང་ཡིན་ཟེར་ན་ང་ཚོ་ཕྲུ་གུ་རྣམས་བཙན་ཁྲིད་འོག་ཚུད་སྲིད་པ་རེད། གནས་སྟངས་དེའི་འོག་སྤེན་པ་ལགས་སུ་ཨོ་སྟྲེ་ལི་ཡར་སྐྱབས་བཅོལ་གྱི་གོ་སྐབས་བཟང་པོ་ཐོབ་སྐབས་ཁོང་མོར་དགའ་སྤྲོ་དཔག་མེད་བྱུང། ཡང་ཁོང་གིས། ང་རང་ལ་མི་ཚེ་གསར་པ་ཞིག་སྐྱེལ་རྒྱུའི་གོ་སྐབས་བཟང་པོ་ཞིག་ཐོབ་བྱུང་བས་ང་རང་དགའ་སྤྲོ་ཚད་མེད་སྐྱེས་ཏེ་མིག་ཆུ་ཡང་རང་དབང་མེད་པར་ཤོར་བྱུང། ང་རང་ད་ལྟ་ཨོ་སྟྲེ་ལི་ཡའི་སྤྱི་ཚོགས་ཀྱི་དྲོ་སྐྱིད་འོག་དགའ་བདེའི་ངང་འཚོ་བཞིན་པ་དེའང་རྨི་ལམ་མིན་པར་ཤོག་ཅེས་སྨོན་ལམ་རྒྱག་གི་ཡོད། མ་ཧིར་མོ་ཧ་མད་ལགས་ཁོང་ཆུང་བྱིས་པའི་སྐབས་ཁོང་གི་པ་ལགས་ཨབ་གྷ་ནི་སི་ཐན་གྱི་དམག་དཔོན་ཡིན་པས་ཁོང་ཨུ་རུ་སུའི་དམག་མིས་བཙོན་དུ་བཅུག་པ་རེད། དེའི་རྐྱེན་མ་ཧིར་དང་ཁོང་གི་ནང་མི་རྣམས་ཨབ་གྷ་ནི་སི་ཐན་ནས་པ་ཀི་སི་ཐན་དུ་བྲོས་བྱོལ་འགྲོ་དགོས་པ་བྱུང་ཡོད། མ་ཧིར་ལགས་ཁོང་ཁེ་ན་ཌའི་ནང་སྐྱབས་བཅོལ་ཐོབ་ནས་བདེ་སྙེགས་ཐུབ་པར་བྱུང་ནའང་ཁོང་གིས་རང་ཉིད་ཀྱི་ཕ་ཡུལ་ཨབ་གྷ་ནི་སི་ཐན་ལ་བཅངས་པའི་ལྷག་བསམ་ཞུམ་ཐབས་མེད། དེ་བས་ཁོང་གིས་ཨབ་གྷ་ནི་སི་ཐན་ནང་ལས་མེད་དེ་དུས་ཀྱི་དཀའ་ངལ་རྒྱ་ཆེན་པོ་འཕྲད་ཀྱི་ཡོད་པ་དེ་དག་སེལ་ཐབས་སུ་ཐབས་ཤེས་བྱེད་དགོས་པ་དེ་གལ་གནད་ཆེན་པོ་ཡིན་པར་མཐོང་བ་རེད། ཁོང་གིས།
ང་ཚོས་ཞིང་པ་ཚོར་ཨོ་ཕེམ་ཉལ་ཐག་དང་ཁ་ཆེ་ཤ་སྐམ་སོགས་མ་ཡིན་པར་སྟོན་ཐོག་གཞན་འདེབས་པར་རོགས་སྐྱོར་དང་ལམ་སྟོན་བྱེད་པ་ཡིན། གང་ཡིན་ཟེར་ན་སྟོན་ཐོག་དེ་དག་ལས་ཡོང་འབབ་མང་ཆེ་ཤོས་ཤིག་འཇིགས་སྐུལ་རིང་ལུགས་པ་ཏཱ་ལི་བན་ལ་ཐད་ཀར་རོགས་སྐྱོར་ཐོབ་ཀྱི་ཡོད་པ་རེད། ང་ཚོའི་ལས་འགུལ་དེ་དག་ཏཱ་ལི་བན་གྱི་འཇིགས་སྐུལ་གྱི་ལས་འགུལ་དང་ཐད་ཀར་འགལ་ཟླ་ཆགས་ཀྱི་ཡོད་པས་ཁོང་ཚོས་ང་དང་ངའི་ལས་རོགས་རྣམས་ལ་གནོད་འཚེ་བྱེད་འགོ་བཙུགས་པ་རེད། དེར་བརྟེན་ང་རང་ཨབ་གྷ་ནི་སི་ཐན་ལས་བྲོས་བྱོལ་དགོས་པ་བྱུང། མ་ཧིར་ལགས་ཁོང་ཨབ་གྷ་ནི་སི་ཐན་ལ་ཕྱིར་ལོག་རྗེས་མི་མང་རྣམས་དཔལ་འབྱོར་ཐད་རང་ཁ་རང་གསོ་ཡོང་ཆེད་དངུལ་རྩིས་ཕྲ་མོའི་ཚོང་ལས་ཤིག་འགོ་བཙུགས་པ་རེད། ཁོང་གིས།
དེ་ཡང་ང་རང་ཨབ་གྷ་ནི་སི་ཐན་ལ་ཕྱིར་ལོག་བྱེད་རྒྱུའི་ཐག་གཅོད་བྱེད་སྐབས་ངའི་གནས་སྤོའི་གནད་དོན་ལམ་སྟོན་པའམ Migration Case Officer ཁོང་གིས་ངའི་ཀླད་པ་ལ་ཏན་ཏན་སྐྱོན་ཡོད་ས་རེད་བསམ་འདུག་གང་ཡིན་ཟེར་ན་ངས་རང་ཉིད་ལ་ཁེ་ན་ཏྲའི་ནང་རང་དབང་དང་འཚོ་གནས་ཤིན་ཏུ་ཡག་པོ་ཡོད་མེད་ལ་མ་ལྟོས་པར་ད་དུང་ཉེན་ཁ་དང་འཇིགས་སྣང་ལྡན་པའི་རྒྱལ་ཁབ་ཨབ་གྷ་ནི་སི་ཐན་ལྟ་བུ་ཞིག་ལ་འགྲོ་འདོད་བྱེད་པ་རེད། འོན་ཀྱང་ངའི་རིགས་རྒྱུད་ཀྱི་རྩ་བ་ནི་ཨབ་གྷ་ནི་སི་ཐན་ཡིན་པས་ང་རང་དུས་རྟག་ཏུ་རང་ཉིད་ཀྱི་ལུང་པ་ལ་ཕྱིར་ལོག་བྱས་ནས་རྒྱལ་ཁབ་ཀྱི་འཛུགས་སྐྲུན་ལ་ཞབས་ཕྱི་ཞུ་འདོད་ཆེན་པོ་ཡོད། དེ་འདྲ་སོང་ཙང་ང་རང་ཨབ་གྷ་ནི་སི་ཐན་ལ་སླར་ཡང་ཕྱིར་ལོག་བྱས་པ་ཡིན། འོན་ཀྱང་ཏཱ་ལི་བན་གྱི་དྲག་སྤྱོད་འོག་མ་ཧིར་ལགས་ཁོང་གི་ལས་རོགས་མང་དག་ཅིག་དམར་གསོད་བཏང་བ་མ་ཟད་མ་ཧིར་ཁོང་ལའང་གནོད་འཚེ་ཚབས་ཆེན་བཟོས་ཡོད་འདུག་མ་ཧིར་གྱི་ཚེ་སྲོག་ལ་ཉེན་ཁ་ཡོད་པའི་རྐྱེན་ཁོང་རང་ཉིད་ཀྱི་གཅེས་པའི་ཕ་ཡུལ་མ་བཞག་ཀ་མེད་བྱུང། ཐེངས་དེར་ཁོང་ཨོ་སྟྲེ་ལི་ཡའི་ནང་དུ་སྐྱབས་བཅོལ་གྱི་གོ་སྐབས་ཐོབ་པ་རེད། ཡང་ཁོང་གིས།
ངས་ཨབ་གྷ་ནི་སི་ཐན་ནང་དངོས་སུ་མྱོང་པའི་དྲག་སྤྱོད་དང་དེས་བཟོས་པའི་སེམས་ངལ་གྱི་རྐྱེན་ང་རང་ཨོ་སྟྲེ་ལི་ཡར་ཐོག་མར་འབྱོར་སྐབས་སེམས་ངལ་གྱི་ནད་གཞི་ཡོད་པ་ཤེས་བྱུང་བ་མ་ཟད་དྲན་ཤེས་ཀྱང་བརྟན་པོ་མེད་པ་ཤེས་བྱུང། དེ་དག་གི་རྐྱེན་ལུས་སེམས་གཉིས་ལ་ཕོག་ཐུག་ཆེན་པོ་ཐེབས་ནས་ནད་གཞི་དྲག་སྐྱེད་བྱུང་བར་དུས་ཡུན་རིང་པོ་འགོར་སོང། མ་ཧིར་ཁོང་ཉིད་དངུལ་རྩིས་ཕྲ་མོའི་ཁེ་ལས་པ་ཞིག་ཡིན་པས་ད་ལྟའི་ཆར་ཨོ་སྟྲེ་ལི་ཡའི་ནང་སྐྱབས་བཅོལ་བར་དམིགས་པའི་ལས་གཞི Thrive ཞེས་པ་དེའི་འགོ་ཁྲིད་ཡིན། དེ་ཡང Thrive ནི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞིག་ཡིན་པ་མ་ཟད་དེའི་དམིགས་ཡུལ་གཙོ་བོ་ནི་ཨོ་སྟྲེ་ལི་ཡའི་ནང་གི་སྐྱབས་བཅོལ་བ་རྣམས་རང་མགོ་རང་ཐོན་ཡོང་ཆེད་ཚོང་ལས་ཀྱི་ལས་གཞི་གསར་པ་འགོ་བཙུགས་ཆེད་དང་དེ་གོང་འཕེལ་གཏོང་ཆེད་རོགས་སྐྱོར་གནང་གི་ཡོད། ཡང་ཁོང་གིས་མུ་མཐུད་ནས་གསུངས་དོན། སྐྱབས་བཅོལ་བ་མང་དག་ཅིག་ང་ཚོ་སར་སླེབས་ནས་ཁོང་ཚོར་ཨོ་སི་ཀྲི་ལི་ཡའི་གཞུང་གིས་གནང་བའི་སྐྱོབ་གསོ་དངུལ་ཁོ་ནར་བརྟེན་ནས་འཚོ་བ་སྐྱེལ་འདོད་མེད་ཅེས་ཐད་ཀར་གསུང་གི་འདུག་གང་ཡིན་ཟེར་ན་བྱེད་སྟངས་དེ་ཁོང་ཚོའི་གོམས་སྲོལ་དང་མཐུན་གྱི་མེད་པ་ཞིག་རེད། ཁོང་རྣམས་ཛ་དྲག་གི་གནས་སུ་གྱར་ནའང་སོ་སོའི་རྒྱལ་ཁབ་ཀྱི་གཞུང་ནས་རོགས་སྐྱོར་གང་ཡང་ཐོབ་མྱོང་མེད་པས་ཁོང་ཚོར་ལས་མེད་ཐོག་སོ་སོའི་ཁྱིམ་ནང་འཕྲལ་ངན་བྱས་ནས་སྡོད་པའི་ལུགས་སྲོལ་ཞིག་མེད། དེ་ལས་ལྡོག་སྟེ་ཁོང་ཚོར་དཀའ་ངལ་དེ་དག་ལས་རྒྱལ་ཐབས་ཀྱི་ཧུར་བརྩོན་བྱེད་ངེས་རང་ཉིད་ཀྱི་དཔལ་འབྱོར་ཡར་རྒྱས་གཏོང་པར་འབད་བརྩོན་བྱེད་ཀྱི་ཡོད། Paul Power ལགས་ནི་ཨོ་སི་ཀྲི་ལི་ཡའི་སྐྱབས་བཅོལ་ལྷན་ཁང་གི་སྤྱི་ཁྱབ་འགན་འཛིན་ཡིན། ཁོང་གིས་འདས་པའི་ལོ་བདུན་ཅུའི་ནང་ཨོ་སི་ཀྲི་ལི་ཡར་ཁྱོན་བསྡོམས་མི་འབུམ་བརྒྱད་དང་ཁྲི་བརྒྱད་ལ་སྐྱབས་བཅོལ་གྱི་ཆོག་མཆན་སྤྲད་ཡོད་ཅེས་གསུངས། སྐྱབས་བཅོལ་གྱི་གཟའ་འཁོར་སྲུང་བརྩི་ཞུས་པའི་བརྒྱུད་ཚོགས་པ་རྣམས་ཀྱིས་ཨོ་སི་ཀྲི་ལི་ཡའི་ནང་ཡོད་པའི་སྐྱབས་བཅོལ་བ་རྣམས་ཀྱི་དམིགས་བསལ་གྱི་དགོས་མཁོ་ལ་དོ་སྣང་དང། ཁོང་ཚོས་ཨོ་སི་ཀྲི་ལི་ཡའི་རྒྱལ་ཁབ་དང་སྤྱི་ཚོགས་ནང་ཞབས་འདེགས་ཞུས་ཡོད་པར་ཆེ་མཐོང་སྤྲོད་རྒྱུ་དེ་ཡིན། འདས་པའི་ལོ་བདུན་ཅུའི་ནང་ཨོ་སི་ཀྲི་ལི་ཡའི་ནང་སྐྱབས་བཅོལ་བ་ཁྱོན་བསྡོམས་ས་ཡ་གཅིག་མིན་ཙམ་གནས་སྤོས་བྱས་ཡོད་པ་མ་ཟད་འབྱུང་འགྱུར་གྱི་ལོའི་ནང་སྐྱབས་བཅོལ་བ་མི་གྲངས་ཁྲི་གཉིས་མིན་ཙམ་སྣེ་ལེན་ཞུ་རྩིས་ཡོད། ཁོང་གིས། སྐྱབས་བཅོལ་བའི་ནང་མང་ཆེ་ཤོས་ནི་གཞོན་སྐྱེས་ལོ་ན་ཉི་ཤུ་རྩ་ལྔ་མན་ཆད་ཡིན་པས་ཁོང་ཚོས་ཨོ་སི་ཀྲི་ལི་ཡའི་སྤྱི་ཚོགས་དང་དཔལ་འབྱོར་ལ་ཞབས་འདེགས་ཞུས་ནས་ཡར་རྒྱས་གཏོང་བར་ཕན་ཆེན་པོ་ཐོགས་ཀྱི་རེད། Queensland ནང་ཡོད་པའི Access སྤྱི་ཚོགས་ཞབས་ཞུ་ཚོགས་པས་སྐྱབས་བཅོལ་བ་རྣམས་རང་ཉིད་ཀྱི་རྐང་པའི་སྟེང་ལངས་ཐུབ་པ་བཟོ་ཆེད་མཐུན་རྐྱེན་དང་དགོས་མཁོ་བསྐྲུན་བཞིན་ཡོད། ཚོགས་པ་དེའི་སྤྱི་ཁྱབ་འགན་འཛིན་གེལ་ཁེར་ལགས་ཀྱིས། ཁོང་ཚོས་སྐྱབས་བཅོལ་བ་དབྱིན་སྐད་མི་ཤེས་མཁན་རྣམས་དང་ལས་ཀའི་ཉམས་མྱོང་མེད་མཁན་རྣམས་ལ་ལས་ཀ་རག་ཆེད་དུ་ལག་རྩལ་རིགས་གསར་པ་ཤེས་པར་མཐུན་རྐྱེན་སྐྲུན་གྱི་ཡོད་ཅེས་གསུངས། གེལ་ཁེར་ལགས་ཀྱིས་ཁོང་ཚོའི་ཚོགས་པས་འཛུགས་པའི་སྤྱི་ཚོགས་ཀྱི་ཁེ་ལས Spice Exchange ཞེས་པའི་ལས་འགུལ་སྐོར་འགྲེལ་བརྗོད་གནང་བར། ང་ཚོས་བུད་མེད་ཀྱི་སྡེ་ཚན་འགའ་ཤས་ལ་སྨན་སྣ་མི་འདྲ་བ་ལྔ་ཙམ་བཟོ་ཤེས་པའི་མཐུན་རྐྱེན་བསྐྲུན་པ་མ་ཟད་ལམ་སྟོན་དང་རོགས་སྐྱོར་གནང་ཡོད། དེ་ཡང། སྨན་སྣ་བཟོ་རྒྱུ་ཁོ་ན་མིན་པར་བུད་མེད་དེ་དག་ལ་ཁ་ཟས་ཀྱི་ཚོང་ལས་དང་བཟོ་སྐྲུན་བྱེད་པར་འཕྲོད་བསྟེན་དང་བདེ་འཇགས་ཀྱི་ཆ་རྐྱེན་གང་ཚང་དགོས་མིན་ཡང་ངོ་སྤྲོད་བྱས་ཡོད། ང་ཚོའི་རེ་བ་ནི་བུད་མེད་དེ་དག་གིས་རང་ཉིད་ཀྱིས་སྦྱང་བའི་རྩལ་དང་ཤེས་བྱ་རྣམས་བེད་སྤྱོད་བྱས་ནས་མཐར་རང་ཉིད་ཀྱི་ཁ་ཟས་དང་འབྲེལ་བའི་ཚོང་ལས་ཆེ་ཆུང་ཁག་འགོ་བཙུགས་ནས་སོ་སོའི་མི་ཚེའི་མདུན་ལམ་བཟོ་དགོས་པ་མ་ཟད་རང་ཉིད་ལས་ཀ་གཞན་གང་འཚོལ་ཡང་གདེང་སྤོབས་ཡོད་པའི་ཐོག་བསྐྱོད་ཐུབ་པ་ཞིག་ཡོང་ཐུབ་ཆེད་ཡིན། སྐྱབས་བཅོལ་བ་མང་པོ་ཞིག་བུད་མེད་ཡིན་པ་མ་ཟད་ཁོང་ཚོས་གནས་སྟངས་ཧ་ཅང་དྲག་པོ་དང་ཉེན་ཚབས་ཅན་ལས་ཐར་ཆེད་རང་ཉིད་ཀྱི་ཁྱིམ་ཚང་དོར་དགོས་པ་བྱུང་ཡོད། བུད་མེད་དེ་དག་ལས་འགའ་ཤས་ཀྱིས་རང་ཉིད་ཀྱི་བཟའ་ཟླ་དམར་གསོད་གཏོང་བ་དངོས་སུ་མཐོང་བར་བརྟེན་ཁོང་ཚོས་དྲག་སྤྱོད་དང་ཉེན་ཚབས་ལས་ཐར་ཐབས་གསང་བའི་ཐོག་རང་ཉིད་ཀྱི་ཕྲུ་གུ་རྣམས་བསྡུ་རུབ་བྱས་ནས་གསོན་པོར་གནས་ཆེད་བྲོས་བྱོལ་ཡོང་བ་རེད། Harmony on Carmody ཞེས་པའི་འཚིག་ཇ་ཁང་ནི Access སྤྱི་ཚོགས་ཞབས་ཞུ་ཚོགས་པས་བཙུགས་པའི་ཚོང་ལས་གཉེར་ས་ཞིག་ཡིན།

ཁོང་གིས། ང་རང་འཚིག་ཇ་ཁང་དེར་ལས་ཀ་བྱས་རྗེས། གདེང་ཚོད་ཆེ་རུ་སོང་བར་མ་ཟད་མི་གཞན་དང་མཐུན་ལམ་འཛུགས་ཚུལ་སོགས་ཀྱང་ཤེས་བྱུང། དེ་མཚུངས་ང་རང་མཐོ་སློབ་ཀྱི་སློབ་ཡོན་ཡང་བསགས་ཐུབ་ཀྱི་འདུག་འདི་ལོའི་སྐྱབས་བཅོལ་གཟའ་འཁོར་དང་བསྟུན་ནས་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་སྐྱབས་བཅོལ་བ་རྣམས་ལ་རྒྱབ་སྐྱོར་མཚོན་ཆེད་ལས་གཞི་དང་མཛད་སྒོ་ཁག་བརྒྱ་ལྷག་ཙམ་གོ་སྒྲིག་བྱས་ཡོད། སྐྱབས་བཅོལ་བའི་གཟའ་འཁོར་ནི་སྐྱབས་བཅོལ་བ་རྣམས་ཨོ་སི་ཀྲི་ལི་ཡའི་ནང་སྣེ་ལེན་དང་ཆེ་མཐོང་སྤྲོད་པའི་ཐོག་རང་ཉིད་ཀྱི་ཁྱིམ་དུ་སླེབས་པའི་སྤྲོ་སེམས་ལྡན་པའི་འཚོ་བ་ཞིག་བསྐྲུན་ཆེད་ཡིན་ཞེས་སྤེན་པ་ལགས་ཀྱིས་གསུངས། ཡང་ཁོང་གིས། སྐྱབས་བཅོལ་གྱི་གཟའ་འཁོར་ནི་ཤིན་ཏུ་གལ་ཆེན་པོ་ཡིན་ཏེ། སྐྱབས་བཅོལ་བ་རྣམས་ལ་རྒྱབ་སྐྱོར་དང་དགའ་ཞེན་གྱི་ཚོར་བ་སྤྲོད་ཐུབ། ཁོང་ཚོ་མང་དག་ཅིག་ལ་མནར་གཅོད་དང་དྲག་སྤྱོད་ཀྱིས་སེམས་ལ་རྨ་ཁ་ཆེན་པོ་བཟོས་ཡོད་པས་དཀའ་ངལ་ཤིན་ཏུ་ཆེན་པོ་འཕྲད་བཞིན་ཡོད། ཁོང་ཚོས་གཏམ་བཟང་པོ་ཞིག་ཐོས་པ་དང་བྱ་བ་བཟང་པོ་ཞིག་བསྒྲུབ་འདོད་པའི་རེ་བ་བཅངས་བཞིན་ཡོད། གཤམ་ལ་སྐྱབས་བཅོལ་བའི་གཟའ་འཁོར་དང་བསྟུན་ནས་ཉེ་ཆར་ཨོ་སི་ཀྲི་ལི་ཡར་ཕེབས་པའི་བོད་རིགས་སྐྱབས་བཅོལ་བ་རྒན་ངག་དབང་བློ་བཟང་ལགས་སུ་བཅར་འདྲི་ཐུང་ངུ་ཞིག་བྱས་ཡོད་པ་དེ་གསན་རོགས་གནང།

ང་འདི་ལ་ད་བདུན་ཕྲག་གཅིག་ལྷག་འགྲོ་སོང་སྔོན་གཟའ་སྤེན་པ་དེ་ལ་འབྱོར་བ་ཡིན་ད་དེ་རིང་ཉི་མ་ཧ་ལམ་བཅུ་ཙམ་ཅིག་འདས་སུ་འགྲོ་སོང།
ལེས་དགེ་ལགས་ཨ་ནེ། དགེ་ལགས་ཀྱི་ད་ད་ལྟ Australia ལ་ཚུར་ཕེབས་དུས་ཙམ་པ་དགེ་ལགས་ཀྱི་མཉམ་དུ་ཨ་ནེ་བོད་རིགས་སྐྱབས་བཅོལ་བ་གཞན་པ་ག་ཚོད་མཉམ་དུ་ཕེབས་ཡིན་ན། ང་མཉམ་དུ་ང་རང་བརྩིས་པའི་མི་གསུམ་ཡོད་འདི་སིཌ་ནི་ལ་མི་གསུམ་ཡོད།
ལེས་ལེས། ཨ་ནེ། དགེ་ལགས་དང་པོ་ད་ཕ་ནས་རྒྱ་གར་ནས་ཚུར་ཕེབས་དུས་ཙམ་པ་ལམ་ཀ་ལ་ཅིག་གནམ་ཐང་རེད་ད་ལམ་ཀ་ལ་རེད་ཡིག་ཆ་དང་ད་ཨེ་འདྲས་ཅིག་མ་འགྲིག་པའི་རྐྱེན་གྱིས་ཨེ་འདྲས་དཀའ་ངལ་གང་འཕྲད་བྱུང་ངས། དཀའ་ངལ་དམིགས་བསལ་ཞིག་བྱུང་མ་སོང་གནམ་ཐང་ནས་དེ་བ་ཏེས་ག་སོ་རེད།

ང་འདི་ལ་སླེབས་ནས་འཚོ་བ་རེད་ད་གཙོ་ཆེ་ཤོས་ནི། དེ་བཞིན་སུ་ད་ཆའི་དཀའ་ངལ་ཅིག་བྱུང་མ་སོང་འདི་ད་གཙོ་ཆེ་ཤོས་རྒྱལ་བ་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ཨ་ནི་དེ་ཡག་མིན། ཨོ་སི་ཀྲོ་ལི་ཡ་གཞུང་རེད་ང་རང་ཚོ་འདི་བོད་རིགས་ཚོགས་པ་རེད་ཚང་མས་མིན་ག་ཚོ་རེད་གནམ་ཐང་ལ་བསུ་ག་ཕེབས་བྱས་དངོས་གནས་ཞེ་དྲག་དགའ་པོ་བྱུང་སོང་ནས་ཡ་དེ་ཇེ་དག་ཏུ་ཏུ་གནང་ནི་དུ་བ་མིན། ལག་ཏུ་ཁ་བ་ཏུ་ཏུ་གནང། ཨ་ནེ་བཞག་དེ་ཅིག་ག་ཚོ་རེད་ཅིག་སེམས་ནང་ཚོར་བ་རེད་དོ་ཞེས་དམིགས་བསལ་ཅིག་བསླེབས་སོང་དགའ་པོ་ཞེ་དྲག་བྱུང་སོང་ནས།
ལེགས་ལེགས་ཨ་ནེ་དགེ་ལགས་ད་ལྟ་ཨ་ནེ་ག་པར་བཞུགས་ཡོད་ན་ད་ལྟ་བཞུགས་ས་ཨ་ནེ་དེ། དེ་ཡ Dee Why ཟེར་དེ་ལ་ས་ཆ་དེ་ལ་བསྡད་ཡོད་ང་རང་གྲོགས་པོ་ཅིག་ནང་ལ་བསྡད་ཡོད་ནས། ལེགས་ལེགས་ལེགས་ཨ་ནེ་དགེ་ལགས་ད་ད་ལྟ་དགེ་ལགས་ཕེབས་ནས་དེ་འདྲ་ཅིག་གི་ཅིག་ཨིན་དྲིས་ར་བྱི་དྲོད་ཤ་ཨ་ནི་ད་མང་པོ་ཞེ་དྲག་འགྲོ་ཡོད་མ་རེད་ཨ་ནི་ཡིན་ནའི་ད་དགེ་ལགས་ཀྱིས་ད་ལྟ་ད་མ་འོངས་པ་དགེ་ལགས་ད་མུ་མཐུད་ནས་ཨོ་སི་ཏྲེ་ལི་ཡ་ལ་ད་གཏན་འཇགས་འདི་འདྲ་རྙེད་དགོས་རེད་ཨ་ནི་དེ་འདྲ་ཡིན་དུས་དགེ་ལགས་ཀྱིས་འཆར་གཞི་མ་བཟོས་ནས་རེད་ད་སོ་སོའི་རེ་བ་དེ་ག་འདྲ་ཞིག་ཡོད་ན། ད་ང་རང་ཅིག་ད་ངོ་ཕི་ནི་སུ་ཡིན་དུས་མི་ཡུལ་གཙོ་བ་རེད་ད་ང་རང་དེ་ཡ་ཚོ་འཕྲོད་བསྟེན་གྱི་འདི་ཆེད་དུ་ཡིན་རི་ལས་པ་ཡིན་ད་ང་རང་དེ་གཟུགས་པོ་བལྟས་ཟེར། ཐང་པོ་རང་མེད་རེད་པ། རེད། དེ་ལན་གཙོ་བོ་ད་འཕྲོད་བསྟེན་བྱེད་ད་དེ་གོ་ལ་ཨོ་སི་ཀྲོ་ལི་ཡ་རྒྱལ་ཁབ་ད་མི་ག་ཚོ་རེད་ཡར་ཐོན་ཅན་རྒྱལ་ཁབ་ཅིག་དེ་ཡིན་དུས་ང་ནི་ང་རང་འདི་གཙོ་ཆེ་ཤོས་རེད་ད་ཅིག་འཕྲོད་བསྟེན་སྨན་བཅོས་གཙོ་བོ་བྱེད་བྱེད་འདི་ཞོར་ལ་ང་རང་ཨིན་ཇི་ག་ཚོ་རེད་ཅིག་སློབ་སྦྱོང་ར་དེ་བ་དེ་བྱེད་ཐུབ་ན་བསམ་པའི་ང་རེ་རེ་བ་འདི་འདྲ་ཡོད་མི་ཡོད་ད་རེ་བ་རེད་རེད།
ཨ་ནི་མ་འོངས་པ་ད་ག་ཚོ་རེད་ཅིག་ག་ཚོ་རེད་དེ་རྒྱལ་ཁབ་དེ་ཅིག་བག་ཙམ་དྲག་ཆག་བྱེད་ནི